ད་ལོ་རྒྱུས་ཀྱི་དེབ་ཐེར་ངོ་ན་བཤད་བཞག་ནོ་ར། འཇིག་འདེད་དུས་ཀྱི་རྣམ་པར་ད་ཇི་མ་ཇི་བཞིན་ཐོན་ཡོད་པ་ལྟ་བུ་རེད། འདི་ནི། ད་ག་གི་དུས་ལ་རྗེ་བཙན་པོ། འདི་ད་འབངས་ཀྱི་ཚུལ་དུ་གྱེན་ལོག་བྱེད་གོ་ནོ་བོ་ལག་དཔོན་འདི་ཚོ་ལོ་རྒྱུས་ཀྱི་དེབ་ཐེར་ནང་ན་ཅི་ཟེར་ནས་བཤད་ཡོད་གི་ཟེར་ན། དང་པོ། དབའས་ཁོ་བཞེར་ལེགས་སྟེང་གིས་ལག་དཔོན་བྱས་ཏེ་མདོ་ཁམས་སུ་ཁེང་ལོག་བྱས་དང་པོ།

ད་འདི། བོད་ཀྱི་ས་ཆ་གི་ད་ལྟའི་དབང་དུ་བྱས་ན། ཕལ་ཆེར་ཆོལ་ཁ་གསུམ་གྱི་ས་ཆ་ག་ཚང་བ་ཕལ་ཆེར་ནང་སྤྱི་ཆ་ནས་འདི་ཡོད་པ་ལྟར། དེ་དག་སོ་སོ་ནས་ད་ལག་དཔོན་རེ་རེ་གིས། ད། དབུ་ཁྲིད་དེ། ད་འབངས་གྱེན་ལོག་བྱས། དེ་དག་ཐམས་ཅད་པོའི་ནང་དུ་ཕལ་ཆེར་ལོ་རྒྱུས་ཀྱི་ཟིན་ཐོར་ཐོན་ཡོད་ནོ་མི་ཚད་ཀྱི་སྤྱི་བསྡོམས་འདྲ་འདྲུ་ཆེ་ལག་དཔོན་བརྒྱད་ཡོད་ཀྱི།

ཁྱོད་ཀྱིས་དེ་རིང་སྐ་རགས་མ་བཅིངས་པ་འདིས་ཟེར་ཡ་ཟེར་ན། སྐབས་ཤིག་ན་ཁྱོད་ཀྱི་རྒྱལ་རབས་དེ་ད་སྐེད་པ་ནས་ཆད་དེ། སྟོད་སྟོད་དུ་ཞྭ་ཙམ་འདུས་སྨད་སྨད་དུ་ལྷམ་ཙམ་འདུས་ཟེར་ནས་ད་དེ་མོ་གི་ལུང་བསྟན་གནང་ནི་རེད་ཟེར་ནས་བོད་གི་ལོ་རྒྱུས་ཀྱི་དེབ་ཐེར་ནང་ན་ད་དེ་མོ་ནས་བཤད་ཡོད་གི་ཟེར། དེ་བཞིན་བོད་ཀྱི་ལོ་རྒྱུས་ཀྱི་མཁས་པའི་དགའ་སྟོན་གྱི་ནང་ན་ད། གཡོ་རུ་གཉིས་འཁྲུགས། ཡུམ་བརྟན་དང་འོད་སྲུང་གཉིས་ནང་མ་འཆམ་པར་ད་ཅིག་རྒྱལ་ས་བརྩད། ད་དེ་མོ་ཞིག་ཡིན་ནོ་གནས་ཚུལ་ད་རིམ་པ་བཞིན་དུ་བྱུང་ནོ། མཇུག་ཅི་ཞིག་རེད་ཟེར་ན་ད་ཅིག། སྟོད་མངའ་རིས་རྒྱལ་བོ་གཅིག་པོ་དེ་ཡར་ཁྱེར། དེ་ནས་སྐོར་ཞིག་མདོ་སྨད་ཀྱི་ཕྱོགས་སུ་ཁྱེར། དེ་ནས། སྟོད་མངའ་རིས་སོགས་ཕྱོགས་ཁྱེར་ནོ་དེ་ད་གིའི་དང་མ་གི།

དེའི་རྩིབས་ལ་ཅི་ཞིག་རེད་ཟེར་ན། ཡུམ་བརྟན་གི་དོད་དུ་རྡེའུ་ནག་པོ་གཅིག། དེའི་མཐའ་ལ་ཅི་ཞིག་རེད་ཟེར་ན་འབངས་གྱེན་ལོག་གི་ལག་དཔོན་རྣམ་པ་རྡེའུ་དཀར་པོ་བརྒྱད་ཀྱིས་བསྐོར་བ། གི་དང་མ་གི་རྣམ་པ་ད་དེ་འདྲ་ཞིག་རེད། དེ་ནས་ད་རྒྱལ་བོ་ཀྱང་ད་རྡེའུ་བརྒྱད་པོ་དང་ཡང་ན་རྡེའུ་ཉེར་བཞི་གི་འབངས་གྱེན་ལོག་གི་དོད་དུ་ཡོད་པའི་ལག་དཔོན་རྣམས་ཀྱིས་ད་རྒྱལ་བོ་འབངས་གྱེན་ལོག་གི་དེའི་མཐའ་སོང་ན་རྒྱལ་བོ་གཉིས་ཀྱིས་ད་ཅིག།

སྟོད་ཀྱི་ཞྭ། ཞྭ་ལྟར། གཟུགས་ཆེ་སེར་པོ་ལུས་པའི་རྒྱལ་རྒྱུད། དེའི་སྒམ་ནང་ཡར་འདུག་གོ་ནི། གཅིག་སྨད་ཀྱི་ལྷམ་ལྟ་བུ་གི་དག་གི་འདི་སྒམ་དེའི་ནང་འདུག་གོ་ནི། ད་སྤྱིར་ཡིན་ན་འདི་ཚུར་འདྲ་འགྲོ་དུ་མི་འདོད། ཕྱོགས་གཉིས་སྟེང་ནས་བཙིར་ནས་བུད་སོང་ན། ད་ཅིག་འབངས་གྱེན་ལོག་ཡིན་ནོ་རྒྱལ་ན་འདྲ་གི། ད་ཅིག་རྡེའུ་དཀར་པོ་དང་ནག་པོ་གཉིས་ཀྱི་ནང་ནས་དཀར་པོ་རྒྱལ་ཁ་ཐོབ་སོང་འདུག་རྣམ་པ་འདྲ་ཕལ་ཆེར་དེ་མོ་ཟེར། འོན་ཀྱང། ལོ་རྒྱུས་ཀྱི་བྱུང་བ་ཐམས་ཅད་པོ་དུ་ཅི་ཞིག་རེད་ཟེར་ན། འཇིག་གི་རོལ་རྩེད་ཇི་བཞིན་དུ་ཡོང་ནས་ངེས་པ་མེད་གི། ངེས་པ་མེད་ཀི་ར། ཅི་ཞིག་རེད་ཅེ་ན། འཇིག་གི་དང་མ་གི་འཇིག་གདན། དེ་ནི་དུས་དང། འཇིག་དཀར་ནག་གི་ང་འཇོག་དུས་ཀི་རིམ་པ། དེ་ནི་སྐོར་བཙིར་གི་རིམ་པ། དེ་ནི་ཨེ་ཡུང་གི། ད་སྒམ་ནང་དུ་ཡོད་ནོ། རྣམ་འཇོག་ལྟ་བུའི། ད་ཅིག་སྟོད་སྟོད་ཀི་ཞྭ་སྨད་སྨད་ཀི་ལྷམ་ཞེས་པའི་དཔེ་ལྟར་དུ། འདི་གཉིས་ཀི་ནང་ན་ཡོད་ནོ་རྡེའུ་རྣམ་པ་གི་ད་ཅི་ཞིག་རེད་ཅེ་ན། ད། ཁྲི་དར་མ་འུ་དུམ་བཙན་པོ། ལྷ་ལུང་དཔལ་རྡོར་གིས་བཀྲོངས་པ་དང་མཉམ་དུ། དེའི་རྗེས་ཐོག་ཏུ་བྱུང་བའི་ད་ལོ་རྒྱུས་ཀྱི་དོན་རྐྱེན་རབ་དང་རིམ་པ་ཞིག་ད་ལོ་བརྒྱ་དང་ཉིས་བརྒྱ་གི་རིང་གི་ལོ་རྒྱུས་དེ་དག་ཅི་རེད་ཟེར་ན། འདིའི་རྒྱལ་བོའི་འགོར་སྒམ་དང་ཡང་ན་འབངས་གྱེན་ལོག་བྱས་པའི་རི་མོ་འདི་དག་མཚོན་པར་བྱས་ཡོད་ཀྱི་ཕྱིར། འདིའི་ལོ་རྒྱུས་ཀྱི་དོན་རྐྱེན་དང་མིག་མངས་གི་རྩེ་ཚུལ་ར་འཇིག་གདན་ལ་སོགས་པ་ལ་ཞིབ་ཏུ་འདང་བརྒྱབ་ན་སྐབས་དེའི་ལོ་རྒྱུས་དང་ཤིན་ཏུ་འཕྲོད་ནས་མྱངས་སླ་ཡང། རྒྱལ་བོའི་མགུར་སྒམ་ཟེར་ནས་བཏགས་ཡོད་ནོ། རྒྱལ་བོའི་སྦྱར་སིལ་ཟེར་ནས་བཏགས་ཡོད་ནོ། ལྷག་པར་དུ་འབངས་གྱེན་ལོག་ཟེར་ནས་བཏགས་ཡོད་ནོ། ལོ་རྒྱུས་ཀྱི་དོན་རྐྱེན་རིག་པ་དག་ཧ་ལམ་ད་དཔར་ལ་དཔར་བཏབ་པ་བཞིན་དུ་འགྲོ་གི་བསམ་ཡོད། ད་འཇིག་འདི་བཏབ་ནས་ཚར་སོང་དུས་བལྟས་སོང་ན། ད་འཇིག་གདན་གྱི་ངོ་ན་རྣམ་པར་འགྲོ་ཅི་མོ་ཞིག་གྲུབ་ཡོད་གི། ཟེར་ན། ད་རྒྱལ་བོ་ནི། མགུར་སྒམ་གྱི་ནང་བཙིར་བཏང་སྲིད།

ད་བཙན་པོའི་རྒྱལ་རབས་ཆེས་མཐའ་མཇུག་ཇི་ལྟར་འཐོར་ཞིག་ཏུ་སོང་ཚུལ། འཐོར་ཞིག་སོང་བའི་རྒྱུ་རྐྱེན། འབངས་གྱེན་ལོག་བྱས་པ་དང་འབངས་གྱེན་ལོག་བྱས་ནས་རྫ་གུ་ཡང་ཟེར་རེད་ན། རྒྱལ་བོའི་རྒྱུད་པ་འདི་དག་ཕྱོགས་ཕྱོགས་སུ་གྱེས་སོང་ནོ། དེའི་ལོ་རྒྱུས་ཀྱི་རྣམ་པ་རྒྱུད་རིམ་ཐམས་ཅད་པོ་ད་གཟུགས་ཅན་བཞིན་དུ་ད་ཅིག་འཇིག་གི་ངོས་ན་ད་ཅིག་གསལ་མོ་ཡིན་ནས་བསྟན་ཡོད་པ་གི་ད་དུམ་བོར་བསྐྱར་ཟེར་ཧེ་ཟེར་གྱི་ཟེར། དེ་འདང་ན། འགྲོ་བ་མིའི་རིགས་ཀྱི་རིག་གནས་ཀྱི་ལོ་རྒྱུས་ཀྱི་སྟེང་ནས་བཤད་ན། ད་ལོ་རྒྱུས་ཀྱི་མཚོན་ཐབས་དུ་ད་སྐད་ཆ་གི་སྒོ་ནས་མཚོན་རྒྱུ། གཏམ་རྒྱུད་ཀྱི་སྒོ་ནས་མཚོན་རྒྱུ། རི་མོ་གི་སྒོ་ནས་མཚོན་རྒྱུ། ཡང་ད་ཅིག་ཟློས་གར་གྱི་ལམ་ནས་མཚོན་རྒྱུ་ལ་སོགས་པ་ད་ཅིག་ཧར་ཅང་གི་དར་སྲོལ་ཆེས་ནས།

ཐུན་མོང་དང་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅན་གྱི་ཐུན་མོང་མི་རིགས་ཤིག་རེད། དཔེར་ལེན་གྱིས་ན། བཙན་པོའི་རྒྱལ་རབས་གླང་དར་མ་གི་ཆོས་བསྣུབས་བཏང་ནས་རྫ་དག་དག་པོ་གི་ད། ཆུ། རྒྱལ་པོའི་མགུར་སྒམ་གྱི་འཇིག་འདི་ར་དར། དེ་དང་ཆ་འདྲ་བ་བཞིན་དུ་སྡོམ་བརྩོན་དམ་པའི་རི་མོ་དར་ནི། སྡོམ་བརྩོན་དམ་པའི་རི་མོ་དེང་སང་ནང་ཁ་ར། ད། མལ་ས་ཟི་ཕལ་ཆེར་དགོན་སྡེ་སོ་སོ་མདོ་དབུས་ཁམས་གསུམ་ན་ཁྱབ་ཡོད་ནི་ལྟ་བུ་རེད། ཡང་ན་སྐབས་དེ་ཅི་རེད་ཟེར་ན་ཆོས་ལུགས་ལ། ཅིག་ལྟར་ཧྲལ་ཧྲལ་སྟོང་འབུར་འབུར་གྱི་དད་པ་བྱས་ན་མི་ཆོག་ནོ་གི་རྒྱུ་མཚན་གྱི་སྐབས་དེའི་མི་བོ་རྣམ་དཔྱོད་ཅན་རྣམས་ཀྱིས་སྡོམ་བརྩོན་དམ་པའི་རི་མོ་འདི་གསར་གཏོད་འོས་ཟེར། ཡང་ན་རི་མོ་འདི་ཅི་ལྟར་གསར་བཟོ་འོས་ཀི་ཟེར་ན། གཅིག་ནས་ཅི་རེད་ཟེར་ན། མཚོ་གི་ནང་ན་པད་མ་ཡོད་ནི། པད་མའི་སྟེང་ན་རལ་གྲི་ཡོད་ནི། དེ་ནས་དེའི་གཡས་གཡོན་ན་ནེ་ཙོ་མགོ་གཉིས་ཅན་ངང་བ་མགོ་གཉིས་ཅན་དེ་མོ་གི་རི་མོ་བཟོ། དེང་སང་ནང་གི་ལས་བསྒོམ་བཞག་བཞུགས་ནོར་དུ་རྫ་གི་ལྷ་བཟོ་རིགས་ཀྱི་རིགས་ཅི་ཡིན་མ་གཏོགས་དྭངས་མ་གི་རི་མོ་ངོས་ན་མེད་ད་ཟེར་གོ། མེད་ནོའི་རྒྱུ་མཚན་ད་གང་རེད་ཟེར་ན་གསང་བའི་སྒོ་ནས་དད་པ་བྱེད་ཤེས་ཅིག་ཡིན་ན་ལས་བསྒོམ་སྐབས་དེ་རིག་ན་མི་ཆོག་ནས་འདི་མོ་ལྟ་གི་རེད་ཟེར། དེ་ཡིན་དང་ན་སྐབས་དེའི་བརྡ་སྤྲོད་རྒྱུ་ཅི་ཞིག་བྲིས་ནི་རེད་ཟེར་ན་སྡོམ་བརྩོན་དམ་པའི་རི་མོ་དེའི། མཁན་སློབ་ཆོས་གསུམ

པདྨ་གིས་སློབ་དཔོན་པདྨ་མཚོན། ཡང་ད་ནི་ངང་བ་མགོ་གཉིས་ཅན་བོ་གིས་ད་མཁན་པོ་བོ་དྷི་ས་ཏྭ། ཡང་ནེ་ཙོ་མགོ་གཉིས་ཅན་བོ་གིས་ལོ་ཙཱ་བ་བཻ་རོ་ཙ་ན་ལ་སོགས་པ་ལོ་ཙཱ་བ་མང་བོ་འདི་མོ་ད་རྗེས་སུ་དྲན་རྒྱུ་ཆེད་དུ་ད་རི་མོ་དག་གསར་གཏོད་ཡོད་ནི་ཡིན། འདི་ཡང་ཅིག་ལོ་རྒྱུས་ཀྱི་དོན་རྐྱེན་ཟེར་ན་འདྲ། སྐབས་དེའི་ཅི་རེད་ཟེར་ན་ནང་སེམས་ཀྱི་སྐྱིད་སྡུག་ད་བརྡ་སྤྲོད་ཚུལ་ཁྱད་པར་ཅན་ཞིག་སྐབས་དེ་བྱུང་ཟེར། དེ་དང་དེ་དག་གིས་མཚོན་པའི་ང་ཚོའི་མི་རིགས་འདི་ཅི་རེད་ཟེར་ན་ད་ཤིན་ཏུ་ནས་ཀྱང་གཏིང་ཟབ་པ་དང་ཡང་ན་དོན་རྐྱེན་ཁྱད་པར་བ་དེ་དག་ཤིན་ཏུ་གོ་སླ་བ་ཁྱབ་གདལ་ཡོད་ནི་ད་དེ་མོ་གི་ཅིག་བརྡ་སྤྲོད་རྒྱུ་ལ་ཤིན་ཏུ་ནས་ཀྱང་མཁས་ནོའི་མི་རིགས་ལྟ་བུ་ཞིག་རེད། དེ་དང་ཆ་འདྲ་བ་བཞིན་དུ་འཇིག་གི་རིག་པ་ལ་བརྟེན་ཡང་འཇིག་གི་རོལ་རྩེད་ལ་བརྟེན་ནས་ད་ལོ་རྒྱུས་ཀྱི་དོན་རྐྱེན་ད་ཤིན་ཏུ་ནས་ཀྱང་ཅིག་འགྱུར་ལྡོག་ཕྱིན་ནས་ཅིག་གཏིང་ཟབ་ནི་རྒྱུན་རིང་ནི་ད་དེ་མོ་གི་རྙོག་དྲ་ཅན་གྱི་ལོ་རྒྱུས་དེར་ཅི་རེད་ཟེར་ན། ད་ཤིན་ཏུ་ནས་ཀྱང་སྟབས་བདེ་ནི། ད་འདི་མོ་གི་ཅིག། འཇིག་གི་སྒོ་ནས་ད་ཅིག་རོལ་རྩེར་གི་སྒོ་ནས་སྟོན་རྒྱུ། ད་འདི་མོ་ཞིག་གསར་གཏོད་བྱེད་ནོ་དེ་མེས་བོ་རྣམས་ཀྱི་བློ་གྲོས་རེད་བསམ་གི་ཡོད། དེ་འདང་ན་འདི། ད་འཇིག་གི་རིག་པ། འཇིག་གི་རྣམ་གྲངས་གཞན་དང། གཞན་ཇི་བཞིན་དུ་འདིའི་ད་བར་དུ་ཅི་རེད་ཟེར་ན་དམངས་ཁྲོད་ཀྱི་རིག་གནས་ཀྱི་ནང་ནས་ད་ཅིག་གོ་གནས་གལ་ཆེན་བཟུང་ཡོད་ནས། ད་རྟ་རྒྱུགས་འགྲན་བསྡུར་ཟེར་གི་གླུ་གར་ཟེར་གི་ད་འདི་མོ་གི་ཅི་རེད་ཅེ་ན། རྣམ་གྲངས། དམངས་ཁྲོད་རིག་གནས་ཀྱི་རྣམ་གྲངས་ཤིན་ཏུ་མང་བོའི་ནང་ནས་འཇིག་འདི་ཡང་ཅི་རེད་ཅེ་ན་གོ་ས་ངེས་ཅན་བཟུང་ནས་དེའི་ནང་ནས་ཀྱང་ད་ཤིན་ཏུ་ནས་ཀྱང་དར་ཁྱབ་ཆེ་བ་ཆུང་བྱིས་བ་ནས་བཟུང་སྟེ་ད་ཅི་རེད་ཅེ་ན་ལོ་ལོན་གྱི་བར་དུ་ཧ་ནེ་གི་ཞིག་ནས་དར་ཁྱབ་ཕྱིན་ནོ་ད་ཕལ་ཆེར་ད་ཅིག་འབངས་གྱེན་ལོག་ཞེས་བ

དང་ཕུན་སུམ་ཚོགས་པར་དར། དེའི་ནང་ནས་ཀྱང་རྒྱལ་བོའི་དངུལ་སྒམ་ལྟ་བུ། འབངས་གྱེན་ལོག་ལྟ་བུ་འདི་མོ་གི་ལོ་རྒྱུས་དང་ཤེས་རིག་གི། ད་ཅིག་དོན་རྐྱེན་མཚོན་ནི་གི་འདི་མོ་ར་དར་ཡོད་ནས། དེ་ལས་ཀྱང་ཅི་ཞིག་རེད་ཟེར་ན། སྐར་གཅིག་ལ་མཁས་བ་པཎྜི་ཏ་རྣམས་ཀྱིས་ཀྱང། འཇིག་གི་རིག་པའི་གཞུང་ལུགས་འདི་དག་བསྟན་བཅོས་བརྩམས་ཡོད་ནོ། འདིའི་སྟེང་ནས་ཅི་ཞིག་རེད་ཟེར་ན། གཅིག་ནས། གཞུང་ལུགས་དང་ལག་ལེན་གཉིས་ཀ་གི་ལོ་རྒྱུས་རིང་ནོ།

རིག་གནས་ཀྱི་ཆ་ཤས་ཤིག་ཡིན་པས་མི་ཚད་མི་རིགས་ཀྱི་ས་གནས་ཀྱི་ད་དངོས་བོ་མ་ཡིན་པའི་ཤུལ་བཞག་རིག་གནས་རྩ་ཆེན་རེད། འདི་དང་འདི་དག་དམངས་ཁྲོད་ནས་རྒྱུན་འཛིན་དང་དར་སྲི་དར་སྤེལ་གང་ལེགས་ལེགས་རྒྱུན་གང་ལེགས་ལེགས་ཞིག་བཟུང་ན་ད་ཅིག་རིག་པ་འཕེལ་བ་དང་དེ་ནས་ད་གཟོད་ཅིག་སྤྲོ་སྐྱིད་གཏོང་ལུགས་ད་ལུས་སེམས་གཉིས་ཀ་ཅི་ཞིག་རེད་ཟེར་ན་གོང་འཕེལ་ཡོང་ནས་དེ་ནས་ཅི་ཞིག་རེད་ཟེར་ན། བློ་གྲོས་བགྱིས་ནས། དེ་ནས། ཆབ་སྲིད་ར་ལོ་རྒྱུས་ཀྱི་སློབ་གསོ་འདི་ར། ད་རྩེད་མོ་ར། སྤྲོ་སྐྱིད་ཀྱི་སྒོ་ནས་ད། རིམ་གྱིས་རིམ་གྱིས་དར་དཀར་བཏང་བཏང་ནས་ད་མི་རྣམས་ལ། བསླབ་བྱ་ཟིག་ག་ད་གཏིང་ཟབ་མོ་བག་ཆགས་ཟབ་མོ་ཟིག་ད། འཇོག་རྒྱོ་ད་དགེ་མཚན་དང་ནུས་པ་ཆེན་པོ་ཐོན་གི་བསམ་ཡོད།